གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན་དེ་རིང་ང་ཚོའི་ཕལ་སྐད་གླེང་མོལ Podcast གི་ལེ་ཚན་ནང་ལ་ཡང་དེང་སྐབས་རྒྱ་ནག་གི་དཔལ་འབྱོར་མངོན་གསལ་དོད་པོར་དལ་ཞིང་ཨ་ནི་ཉམས་རྒུད་འགྲོ་གི་ཡོད་རེད་བྱས་ཙང་ཨ་ནི་དེ་འདྲའི་ཆ་ནས་ད་རྒྱ་ནག་ནང་དང་དེ་བཞིན་འཛམ་གླིང་གི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ག་འདྲ་ཐེབས་སྲིད་པ་སོགས་ཀྱི་སྐོར་ལ་གླེང་མོལ་ཞུ་ཡ་ཡིན་ཨན་དེ་རིང་གི་བརྗོད་གཞི་འདིའི་ཐོག་ལ་གླེང་མོལ་གནང་བར་ང་ཚོའི་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལ་ཞལ་པར་ཐོག་མགྲོན་འབོད་ཞུས་ཡོད་བློ་བཟང་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས་པད་མ་ལགས་བཀྲ་ཤིས་བདེ་ལེགས་ཨན་གསན་མཁན་རྣམ་པ་ཚང་མ་ལ་ཡང་འཚམས་འདྲི་ཞུ་གི་ཡིན། ཐུགས་རྗེ་གནང་ད་དེ་རིང་ང་ཚོ་རྒྱ་ནག་གི་དཔལ་འབྱོར་ཐོག་ལ་བཀའ་མོལ་ཞུ་གི་ཡོད་དུས། ད་དེ་སྔ་ཡིན་ན་རྒྱ་ནག་ཟེར་དུས་གཅིག་ཆབ་སྲིད་ནང་ལ་ཨནི་སྲིད་དབང་སྒེར་གཅོད་པ་ཡིན་པ་དང་ཨནི་མང་ཚོགས་ལ་གང་ཅི་དམ་དྲག་བྱེད་མཁན་ཡིན་པ་ད་དེ་ཚོ་ཡོངས་གྲགས་ཡིན་ནའི་ཡང་དཔལ་འབྱོར་ཡར་རྒྱས་ཞེ་བོ་ཞིག་འགྲོ་གི་ཡོད་པ་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད། ཡིན་ནའི་ད། ད་ལྟའི་ཆར་ལ་ཡ་གསར་འགྱུར་ག་པར་བལྟས་པ་ཡིན་ནའི་རེད་ང་རང་ཚོས་ཞིབ་འཇུག་མང་པོ་ཞིག་གནང་ཡོད་རེད། ག་པར་བལྟས་པ་ཡིན་ནའི་ད་རྒྱ་ནག་གི་དཔལ་འབྱོར་དེ་ཉམས་རྒུད་ཤུགས་ཆེ་འགྲོ་གི་ཡོད་པ་ཅིག་མཐོང་གི་འདུག་བྱས་ཙང་ད་ལྟའི་རྒྱ་ནག་གི་དཔལ་འབྱོར་གནས་སྟངས་ག་འདྲ་འདྲ་བོ་ཅིག་ཆགས་འདུག་གས། ལགས་ལགས་སོ་ཆགས་ད་ད་པདྨ་ལགས་གསུང་ཡག་ད་ག་རེད་ང་རང་ཚོའི་གསན་མཁན་རྣམ་པ་ཚོ་མང་པོ་ཞིག་གིས་ད་རྒྱ་ནག་འདིས་ང་ཚོ་བོད་ལ་ཡ་ད་བཙན་གནོན་བྱེད་མཁན་གྱི་བཙན་འཛུལ་དཔུང་འཇུག་བྱེད་མཁན་གྱི་རྒྱལ་ཁབ་ཅིག་ཡིན་དུས་རང་བཞིན་གྱིས་གཅིག་གིས་རྒྱ་ནག་ཐོག་ལ་ཡང་དོ་སྣང་ཤུགས་ཆེན་པོ་བྱུང་གི་ཡོད་རེད། ངས་ད་ལྟ Radio Free Asia། ཨེ་ཤི་ཡ་རླུང་འཕྲིན་གྱི་ནང་ལོགས་ལ་ཅིག་གི། ལས་རོགས་ཅིག་གིས་བཤད་སྲོལ་ཅིག་ཡོད་རེད་ད་ཁོ་རང་གིས་ཁོ་རང་གིས་ག་རེ་བཤད་ཀྱི་རེད་ཟེར་ན། ད་རྒྱ་ནག་སྐོར་ལ་གནས་ཚུལ་ཡག་ཤོས་དེ་རྒྱ་མི་ཚོས་ཤེས་ཀྱི་རེད་རྒྱ་མིའི་རྗེས་ལ་ཨ་ནི་བོད་པ་ཚོས་ཤེས་ཀྱི་རེད། འོ་རྒྱ་གར་སྐོར་ལ་ཡང་གནས་ཚུལ་ཡག་ཤོས་དེ་རྒྱ་གར་ཚོས་ཤེས་ཀྱི་རེད་དེའི་རྗེས་ལ་བོད་པ་ཚོས་ཤེས་ཀྱི་རེད་ད་ག་འདྲ་རྒྱ་ནག་དང་རྒྱ་གར་གང་སླེབས་དུས་ང་ཚོ་བོད་པ་གཅིག་གི་ཐད་ཀར་འབྲེལ་བ་ཆགས་ཡོད་དུས་གནས་སྟངས་གང་ལ་གང་འཚམ་ད་ཡག་ཤོས་ཤེས་ཀྱི་ཡོད་ནའི་མེད་ནའི་གང་ལ་གང་འཚམ་ཅིག་ང་ཚོས་རྒྱུན་དུ་དོ་སྣང་བྱེད་བསྡད་ཀྱི་ཡོད་དུས་ང་ཚོས་རོབ་ཙམ་ཤེས་ཀྱི་ཡོད་རེད་བྱས་ཙང་འདིའི་ཐོག་ནས་མ་ངས་རོབ་ཙམ་ཞུས་པ་ཡིན་ན་རྒྱ་ནག་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་ད་ཞེ་དྲག་གི་སྐྱོ་པོ་ཅིག་ཆགས་བསྡད་ཡོད་རེད་ད་སྐྱོ་པོ་ཞུ་དུས་གོང་ལ་ཡ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་གསུངས་སོང་བར་སྐབས་ཤིག་ལ་ཡ་ད་རྒྱ་ནག་གི་དཔལ་འབྱོར་འདི་མངའ་ཐང་ཤུགས་ཆེ་རྒྱས་ཀྱི་ཡོད་པ་དང་ཨན་རྒྱལ་སྤྱིའི་ནང་ལ་ཅིག་གི་མི་མང་ས་ཡ་མང་པོ་དབུལ་ཕོངས་ནས་ཡ་ད་ཅིག་འཕར་ཐུབ་ཡོད་པ་བཏོན་ཐུབ་ཡོད་པ་ད་འདི་འདྲའི་ཅིག་ངོས་འཛིན་བྱེད་ཅིང་ཞེ་བོ་ཅིག་ཕལ་ཆེར་ཅིག་གི་ཨ་མི་རི་ཀ་ལ་ཡ་འགྲན་རྩོད་ཐུབ་ཀྱི་ཡོད་ལོ་གཅིག་གཉིས་ཀྱི་ནང་ལ་ཡ་ཨ་མི་རི་ཀ་རྗེས་ཟིན་གྱི་ཡོད་ཨ་མི་རི་ཀའི་གོང་ལ་འགྲོ་གི་ཡོད་དང། འགྲོ་ངན་ཇི་ཡིན་མདོག་མདོག་གིས་བྱེད་མཁན་གྱི་རྒྱལ་ཁབ་ཅིག་གི་གཞི་རྩ་འདི་ནས་བལྟས་དུས། ཨ་ནི་ཞེ་དྲག་གི་ད་གནས་སྟངས་འདི་ད་དངོས་གནས་སྐྱོ་པོ་ཅིག་ཆགས་བསྡད་ཡོད་རེད། ད་སྐྱོ་པོ་ཆགས་ཀྱི་གཞི་རྩ་ཅིག་ཞིབ་འཇུག་དགོས་ན་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་གཞི་རྩ་ཅིག་ཀ་བ་ཟེར་ཡ་ཡོད་རེད་ཟེར་ན། ཁང་ཚོང་འདི་རྐུབ་ཞེ་པོ་ཞིག་རྡིབ་བསྡད་ཡོད་རེད་ད་རྒྱ་ནག་ནང་ལ་ཁང་ཚོང་འདི་རྐུབ་ཞེ་པོ་ཞིག་རྡིབ་བསྡད་ཡོད་རེད་ད་འདིའི་ལྐོག་ལ་མ་འདིའི་ཤུགས་རྐྱེན་འདི་ག་རེ་ཆགས་ཀྱི་རེད་ཟེར་ཡ་དེ་ཚོ་ང་ཚོས་གཞུ་གུ་ཞུ་ཡ་བྱས། ཨ་ནི་ད་ད། གཉིས་པ་དེ་ག་རེ་ཆགས་ཡོད་རེད་ཟེར་ན་གཞོན་སྐྱེས་ལས་མེད་ཀྱི་གྲངས་འབོར་དེ་ད་ཚད་ལས་བརྒལ་བས། གཅིག་གིས་ད་ཆ་རྒྱ་ནག་གཞུང་གིས་འདས་པའི་གི་དུས་ཚོད་ནང་ལོགས་ལ་ད་གཅིག་གི་གྲངས་འབོར་དེ་བརྒྱད་གཞོན་སྐྱེས་ལས་མེད་ཀྱི་གྲངས་འབོར་དེ་གཞུང་འབྲེལ་ཐོག་ནས་གསལ་སྟོན་བྱེད་མི་དགོས་པ་མར་སྦེད་ཡག་གི་ཐབས་ཤེས་བྱེད་ཡག་གི་གནས་སྟངས་བར་དུ་སླེབས་བསྡད་ཡོད་རེད་གཅིག་དེ་ཆགས་བསྡད་ཡོད་རེད། དེ་ནང་བཞིན་ད་ལྟ་ཕྱི་ཚོང་འགྲོ་རྒྱུགས་དེ་ཞན་པོ་ཞིག་ཆགས་ཡོད་རེད་སྐྱོ་པོ་ཞིག་ཆགས་བསྡད་ཡོད་རེད། ཨ་ནི་བཟོ་ལས་ཀྱི་ཐོན་སྐྱེད་དེ་དམའ་རུ་ཞེ་དྲག་ཕྱིན་བསྡད་ཡོད་རེད།

དང་འབྲེལ་བ་ཡོད་པའི་དངོས་པོ། རྒྱལ་ཁབ་ཀྱི་དཔལ་འབྱོར་འཕེལ་རྒྱས་ལ་ཡར་ཕན་པའི་དངོས་པོ་ད་ཅུང་རིན་ཐང་ཆེ་བ། ཟེར་ནའི་རེད་ད་དེ་འདྲ་འགྲོ་སོང་ཆེ་བ་དཔེར་ན་མོ་ཊ། ཁང་པའི་ནང་གི་ནང་ཆས་ཅིག་གི། ཏོག་ཙམ་ཅིག་ཡག་ག་དེ་ཚོ། རྒྱན་ཆ། རྩེད་ཆས་ལ་སོགས་པ་ད་དེ་ཚོ་ཉོ་མཁན་མེད་པ་ལ་ཡར་གང་ལྟར། གནས་སྟངས་ཞན་པོ་ཅིག་ཆགས་བསྡད་རེད། དེའི་ནང་ལོགས་ནས་ད་ཅིག། དཔལ་འབྱོར་དཔྱད་ཞིབ་པ་མང་པོ་ཅིག་ག་རེ་གསུང་གི་ཡོད་རེད་ཟེར་ན། ད་ལྟའི་གནས་སྟངས་འདི་འཕྲལ་སེལ་གྱི་དཀའ་ངལ་ཅིག་རེད་པས། དུས་ཡུན་ག་ཚོད་འགོར་གི་རེད་ཟེར་ཡག་གི་གནད་དོན་དེ་ཐུག་གི་ཡོད་རེད་དཔལ་འབྱོར་དཔྱད་ཞིབ་པ་མང་པོ་ཅིག་གིས་འདི་ད་དུས་ཚོད་ཐུང་ཐུང་ཅིག་རིང་ག་ལ་ཡག་དཀའ་ངལ་ཆེན་པོ་ཆགས་གི་རེད་གསུང་གི་ཡོད་རེད་དཔལ་འབྱོར་དཔྱད་ཞིབ་པ་མང་པོ་ཞིག་གིས་ད་ལོ་ངོ་བཅུ་ཕྲག་ནང་ལ་ཡང་རྒྱ་ནག་དེ་ནས་མགོ་འབུར་ཐུབ་གི་མ་རེད་ཞེས་གསུང་གི་ཡོད་རེད་ད་གཞི་རྩ་གནས་སྟངས། གཅིག་ཐབས་སྡུག་པོ་ཞུ་དགོས་རེད་པ་ཛ་དྲག་པོ་ཞུ་དགོས་རེད་པ་དེ་འདྲའི་ཅིག་ལ་ཡང་གནས་ཡོད་པ་འདི་མཚོན་དོན་འདི་གའི་ཐོག་ནས་ཨ་ནི་ད་ལྟ་དཔལ་འབྱོར་དཔྱད་ཞིབ་པ་དེ་ཚོས་གིས་གསལ་སྟོན་གནང་ཡ་འདི་འདི་གནང་གི་ཡོད་རེད།
ནོ་ནིས་ཨ་ནི་ད་ལྟ་ང་རང་ཚོའི་གསུངས་སོང་ད་དཔེ་དེ་རྒྱ་ནག་ནང་ལ་ད་ལྟའི་ཆ་ལ་དཔལ་འབྱོར་དཀའ་ངལ་མང་པོ་ཞིག་འཕྲད་གི་ཡོད་པའི་ནང་ནས་ལྷག་པར་དུ་ད་ན་གཞོན་གྱི་ཁྲོད་ལ་ཡ་ཨ་ནི་ལས་མེད་ཤུགས་ཆེ་སླེབས་པའི་གི་ད་གནས་སྟངས་འདི་དངོས་གནས་གནས་སྟངས་ཚབས་ཆེན་པོ་ཅིག་དང། ཨ་ནི་ད་ལྟའི་ཆ་ལ་ཁོ་རང་ཚོས་དང་པོར་བཏོན་པའི་སྡོམ་ཐོ་ད་ད་ཆ་སྡོམ་ཐོ་བཏོན་ཡ་མེད་པར་བྱས་སོང་མ་གཏོགས་པའི་གཞི་མེད་ད། སྤྱི་ཟླ་བདུན་པ་ཙམ་གྱི་ད་སྡོམ་ཐོ་དེ་ཚོ་བལྟས་པ་ཡིན་ན་ནི་རྒྱ་ནག་ནང་གི་གཞོན་སྐྱེས་ལོ་བཅུ་དྲུག་ནས་ཉི་ཤུ་རྩ་བཞི་བར་དེ་ལ་ཡང་ད་ལས་མེད་ཀྱི་བརྒྱ་ཆ་དེ་ཉི་ཤུ་རྩ་གཅིག་ཆགས་པ་དེ་ནི་ད་ཅི་དེ་སྔའི་ལོ་དང་བསྡུར་བ་ཡིན་ན་དཔེ་ལྡབ་གཅིག་ལྷག་གི་མང་བ་རེད་དེ་འདྲའི་ཆགས། བྱེད་དུས་དཀའ་ངལ་ཞེ་པོ་ཅིག་ཡོད་པ་དང་རྒྱ་ནག་ནང་ལ་ད་དེ་འདྲའི་གི་གནས་སྟངས་ཡོད་དུས་དྲ་ལམ་ལ་ཁོང་ཚོ་སྤྱི་ཚོགས་དྲ་རྒྱའི་ནང་ལ་གནས་ཚུལ་བཀོད་སྟངས་དེ་དེ་ཚོ་བལྟས་པ་ཡིན་ན་ཞེ་པོ་ཅིག་གུ་དོག་པོ་དང་སེམས་ཁྲལ་ཡོད་པ་དང་ཡང་གཞུང་གི་བཀའ་འགལ་མ་བྱས་པ་དེ་འདྲའི་གི་ཐོག་ནས་ཅིག་གི་ཟུར་ཟ་འདྲ་བའི་མང་པོ་ཅིག་བྱས་པ་ཅིག་ཡོང་གི་ཡོད་རེད། དེ་ནས་ད་ལྟ་ད་དཔལ་འབྱོར་གྱི་གནས་སྟངས་སྐོར་ལ་གསུང་དུས། གཅིག་ད་གཟོད་དཔལ་འབྱོར་གྱི་འགྲོ་སྟངས་ཞེ་དྲག་མ་ཤེས་ངེས་ཞུ་གནས་མི་འདུག་གཅིག་བྱས་ཏེ་ད་དཔལ་འབྱོར་གྱི་བརྒྱུད་རིམ་ཐོག་ལ་ཡང་བྱས་པ་ཡིན་ན། ད་ལྟ་གསུང་སོང་གཅིག་རྒྱ་ནག་གི་ད་ཕྱི་ཚོང་དང་ནང་ཚོང་དེ་ཚོ་ཡིན་ནའི་མར་ཉམས་རྒུད་ཆེན་པོ་ཞིག་འགྲོ་དུས། གཅིག་ཕྱི་ལོགས་ལ་བཏང་ཡ་ཡིན་ནའི་ཉུང་ཉུང་ད་ག་ནང་བཞིན་ནང་འདྲེན་གྱི་དངོས་ཟོག་དེ་ཚོའི་ཞེ་དྲག་ཅིག་ཉུང་ཕྱིན་འདི་འདྲ་བྱེད་དུས། དངོས་ཟོག་གི་དང་ཡུལ་ཐང་གི་རིན་འབབ་ཞུ་དགོས་རེད་དང་དངོས་ཟོག་གི་རིན་གོང་དེ་ཚོ་མར་ཆག་པའི་གི་གནས་སྟངས་བརྗོད་པ་དང་ད་དེ་ཚོ་དངོས་གནས་བྱས་ན། ཅ་ལག་གོང་ཆག་པ་ཡིན་ན་ཨ་ནི་བཟའ་བཅའ་ལ་སོགས་པ་ཉོ་ཡ་ཚོ་ཏོག་ཙམ་གོང་ཁེ་རུ་འགྲོ་གི་ཡོད་རེད་ཡིན་ནའི་དེ་ཡང་དཔལ་འབྱོར་གི་འགྲོ་སྟངས་ནང་ལ་བྱས་པ་ཡིན་ན་དེའི་ཡག་པོ་ཡིན་ས་མ་རེད་པ། པདྨ་ལགས་ངས་དཔེ་མཚོན་གཅིག་ཐོག་ནས་ཞུས་གོ་དཔེར་ན་ཆ་བཞག་པ་ཡིན་ན། འདི་ད་འདུག་སེ་ཞུས་ན་ཡག་པོ་མེད་འགྲོ། ལྒང་བུ་ལ་ད་ང་ཚོ་དབྱིན་ཇིའི་ནང་ཚིག་བེད་སྤྱོད་བཏང་ཡག་ལ Deflation ལབ་དུས་ལྒང་བུ་ཕུ་ཤོར་བ་དེ་བཤད་གི་ཡོག་རེད་ཨ་ནི Inflation ལྒང་བུ་ཕུ་རྒྱག་པ་ནང་བཞིན་གོང་འཕར་ཡག་ཅིག་གོ་འཛམ་གླིང་ནང་ལོགས་ལ་ཨམ་རི་ཀ་དང་དེའི་དེ་བར་ག་རེ་དཀའ་ངལ་འཕྲད་གི་ཡོག་རེད་ཟེར་ན་ཨམ་རི་ཀ་ཙམ་གྱིས་མ་ཚད་དབྱིན་ཡུལ་ཡུ་རོབ་ལ་སོགས་པ་འཛམ་གླིང་རྒྱལ་ཁབ་མང་པོའི་ནང་དཀའ་ངལ་ག་རེ་འཕྲད་ཡོག། རིན་གོང་ཆེར་འཕར་བྱས་ནས་ཨ་ནི་འདི་ད་ཅོག

ཅིག་རང་བཞིན་གྱི་བསམ་བློ་ཞིག་འཁོར་སྲིད་ཀྱི་རེད་པ་འདི་ཡག་ག་ཆག་གི་ཡོག་མར་འདི་ཚད་ལས་བརྒལ་བ་ཅིག་མར་ཟག་པ་ཡིན་ན་དཀའ་ངལ་ཅིག་ཆག་གི་ཡོག་ད་འདི་དཀའ་ངལ་ཆག་སྟངས་འདི་ངས་རོབ་ཙམ་ཅིག་དཔེ་མཚོན་ཐོག་ནས་ཞུ་དཔེར་ན་ཆ་བཞག་པ་ཡིན་ན་ད་ལྟ་རྒྱ་ནག་ནང་ལོགས་ཀྱི་དཀའ་ངལ་ཆེ་ཤོས་ཅིག་ག་རེ་ཆག་བསྡད་ཡོག་རེད་ཟེར་ན་སྲིད་གཞུང་ལ་ཡག་ཡིད་ཆེས་མ་ཐུབ་པའི་རྐྱེན་གྱིས་ཨ་ནེ་མི་མང་གིས་འགྲོ་སོང་གཏང་གི་ཡོག་མ་རེད་དཔེར་ན་ཞི་ཅིན་ཕིན་དང Donald Trump སྔན་མ་སྲིད་འཛིན་གནང་བའི་དུས་ཡུན་ལ་ཚོང་གི་གཅིག་གི་སྒོ་ཁྲལ་རྒྱབ་ཡ་ཕར་ཚུར་སྒོ་ཁྲལ་རྒྱབ་རེས་མཛད་བྱས་ནས་དཀའ་ངལ་བྱུང་བྱས་ཕྱི་ཚོང་འགྲོ་རྒྱུ་མེད་དུས་ཞི་ཅིན་ཕིང་གིས་དང་དམར་པོའི་འགོ་ཁྲིད་ཚོས་ཀྱི་བསམ་བློའི་ནང་ག་རེ་ཡོད་ཟེར་ན་རྒྱ་ནག་མི་མང་གིས་ཨ་ནི་གསོག་འཇོག་བྱས་པའི་དངུལ་ཕོན་ཆེན་པོ་ཡོད་རེད་རྒྱ་ནག་རྒྱལ་ཁབ་ནང་བཟོས་པའི་དངོས་པོ་དེ་ཚོ་སོ་སོའི་མང་ཚོགས་ཀྱི་ཉོས་བྱས་ན་སོ་སོའི་རྒྱལ་ཁབ་ཀྱི་དཔལ་འབྱོར་དེ་ཚགས་ཏོག་ཏོག་དཔེ་ཡག་པོ་བཟོ་ཐུབ་ཀྱི་རེད་བསམ་ཡག་གི་སྤོབས་པ་བྱས་ཡོད་རེད་ཡིན་ནའི་མི་མང་གིས་གཞུང་ལ་ཡིད་ཆེས་མ་ཐུབ་དུས་མི་མང་གིས་སྦ་ཁུག་སྟོན་རོགས་བྱེད་ཀྱི་ཡོད་མ་རེད་སྦ་ཁུག་ནས་འགྲོ་སོང་བཏང་རོགས་བྱེད་ཀྱི་ཡོད་མ་རེད་འགྲོ་སོང་གཏང་རོགས་མ་བྱེད་དུས་དངོས་པོ་བྲིན་གི་ཡོད་མ་རེད་དངོས་པོ་བྲིན་གི་མེད་དུས་དངོས་པོའི་རིན་གོང་དེ་ཆག་གི་ཡོད་ད་དེ་ཆག་པ་ཡིན་ན་དཀའ་ངལ་ག་འདྲ་འཕྲད་གི་རེད་བཤད་ན་ངས་དཔེ་མཚོན་ཞུ་གི་ཡིན་དཔེར་ན་ཆ་བཞག་ན་ད་མི་མང་ཚོས་ཀྱིས་དུས་སྐབས་གཅིག་ལ་ཡ་དཔེར་ན་རྒྱ་ནག་ནང་ལོགས་ལ་ཞི་ཅིན་ཕིན་གྱིས་འདི་འདྲས་བཤད་ཡོད་རེད་ད་ཟ་ཁང་ནང་ལ་ཕྱིན་བྱས་ནས་ཨ་ནི་ཁ་ལག་ཚད་ལས་མེད་པ་འདི་འདྲས་ཟས་འཕྲོ་བརླག་གཏང་བྱས་ན་འགྲིག་གི་མ་རེད་ཟབ་ཟབ་བྱ་དགོས་རེད་ཟེར་བཤད་འདི་འདྲས་བཤད་ཡོད་ད་ཡིན་ནའི་ད་ལྟའི་ཆར་ལ་དཔེར་ན་ཆ་བཞག་པ་ཡིན་ན

ད་ལས་ཀ་བྱེད་མཁན་ཞབས་ཞུ་དེ་ལ་ཡང་རྔན་པ་ཅིག་བརྗོད་ཅིག་རག་གི་ཡོད་རེད་གླ་ཆ་ཅིག་རག་གི་ཡོད་རེད་གླ་ཆ་འདི་གི་རྐྱེན་པས་དགོང་དག་ནང་ལ་ཡང་ལོག་འགྲོ་དུས་མོ་ཏྲ་ཅིག་གླ་གི་ཡོད་རེད་མོ་ཏྲ་གླ་མཁན་འདྲ་པོ་འདི་གི་ཁ་ལོ་པ་འདི་གི་མོ་ཏྲའི་སྣུམ་ཅིག་བླུག་གི་ཡོད་རེད་མོ་ཏྲའི་སྣུམ་བླུག་ས་གི་སྦྱིན་བདག་འདི་གི་སྤུ་གུའི་སློབ་ཡོན་དང་ཁང་པ་ཉོ་ཡག་དང་མོ་ཏྲ་ཕར་མ་ཉོ་ཡག་ལ་སོགས་པ་དེ་ཚོ་ལ་ཡང་འགྲོ་སོང་བཏང་ཡག་གི་གསོག་འཇོག་བྱེད་གི་ཡོད་རེད་བྱས་ཙང་དཔལ་འབྱོར་གི་འགྲོ་རྒྱུགས་དེས་མ་གི་ཟ་ཁང་ཟ་མཁན་ཅིག་གི་ཞལ་ལག་མཆོད་ག་ཕེབས་པའི་གི་འགྲོ་སོང་བཏང་པའི་འགྲོ་རྒྱུགས་འདི་གི་སྤྱིའི་དཔལ་འབྱོར་གི

ད་ཁེ་བཟང་ཡིན་པ་འདྲ་པོ་ཅིག་གི་བཟང་ཕྱོགས་ཡིན་པ་འདྲ་པོ་ཅིག་འོར་དེ་འདི་ཨེ་ནི་ལྡོག་ཕྱོགས་ཆགས་བསྡད་འདུག་ཨང་དེ་འདྲའི་གསལ་ཐར་ཅིག་དེ་དུས་ཅིག་གི་རྒྱ་ནག་གི་དཔལ་འབྱོར་དེ་འདི་འདྲའི་ཉམས་རྒུད་འགྲོ་གི་ཡོད་པ་དང་ཨེ་ནི་ད་དུང་ཡིན་ནའི་ད་ལས་སླ་པོ་ཅིག་ལ་ཡར་ལང་ཐུབ་ཡ་ཁག་པོ་རེད་ཟེར་བྱས་ནས་དཔྱད་ཞིབ་པ་མང་པོ་ཅིག་གིས་གསུང་གི་ཡོད་རེད་གནས་སྟངས་འདི་འདྲའི་ར་བོ་ཅིག་ཆགས་ཀྱི་ཡོད་རེད་དེ་འདྲའི་བྱས་པ་ཡིན་ན་ད་རྩ་བའི་ད་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་དམར་ཤོག་ཚོགས་པའི་འགོ་ཁྲིད་ཡིན་པ་ད་རྒྱ་ནག་གི་ད་པའི་རྒྱལ་པོ་ནང་བཞིན་བྱས་བྱས་ནས་ཨནི་ཅིག་བདེ་བ་ཡ་རྩ་ཁྲིམས་ཆེ་དང་འགྱུར་བ་བཏང་བྱས་ནས་ད་ད་ཆ་སོ་སོ་ཨནི་མི་ཚེ་གང་ཚང་ཅིག་སྲིད་འཛིན་གི་གོ་གནས་ཐོག་ལ་བཞུགས་ཡ་རྩིས་རྒྱབ་བྱས་བྱས་ནས་ཕེབས་ཡོད་རེད་དེ་ཡིན་ནའི། དཔལ་འབྱོར་ཉམས་རྒུད་ཆེན་པོ་ཕྱིན་མི་དམངས་ཀྱི་གནས་སྟངས་དཀའ་ངལ་ཆེ་རུ་ཕྱིན་བྱས་པ་ཡིན་ན་མི་དམངས་ཀྱི་བསམ་ཚུལ་དེ་ད་གཞུང་གི་གཅིག་གི་ག་རེ་ཟེར་དགོས་རེད་ལས་ཀ་ཡག་པོ་མ་བྱུང་པ་དང་དཔལ་འབྱོར་འཕེལ་རྒྱས་འགྲོ་ཡག་ལ་ཡ་ཤུགས་རྒྱག་མ་ཐུབ་པའི་དེ་འདྲས་ཀྱི་བསམ་ཚུལ་ཤུགས་ཆེན་པོ་ད་དེ་འདྲས་བྱུང་པ་ཡིན་ན་ཨེ་ནས་ཞི་ཅིན་ཕིན་དང་དམར་ཤོག་ཚོགས་པ་ལ་དོ་ཕོག་འགྲོ་སྲིད་རེད་བ་ལ་ཨེ་ནས་ད་ག་ནང་བཞིན་གཅིག་གི། ཨ་མི་རི་ཀ་དང་ཨ་ནི་འཛམ་གླིང་གི་རྒྱལ་ཁབ་མང་པོ་ཞེ་པོ་ཅིག་ལྷག་པར་དུ་ལྷོ་ཤར་ཨེ་ཤི་ཡ་དང་ལྷོ་ཨེ་ཤི་ཡའི་ནང་ལ་ཡང། དངོས་ཟོག་གི་ད་ཅིག་གི་རྒྱུ་ཆ་མང་པོ་ཞེ་པོ་ཅིག་ཨ་ནི་རྒྱ་ནག་ནས་མཁོ་སྒྲུབ་བྱས་ད་ལྟ་བར་དུ་གནས་སྟངས་དེ་འདྲའི་ཆགས་བསྡད་རེད་བྱས་ཙང་དེ་ཚོ་ཚང་མ་ལ་ད། ཤུགས་རྐྱེན་ཞུ་ནའི་མི་འདུག་དོ་ཕོག་ག་འདྲ་རེ་འགྲོ་སྲིད་པ་རེད། ལགས་ཀྱི་ལང་ཚ་དེ་དྲི་བ་ཚན་པ་གཉིས་ནང་ལ་ངས་གུས་ལང་དགོས་བྱས་ནས་ངས་རགས་རོབ་ཅིག་ལན་ཞུ་གི་ཡིན་ད་དང་པོ་དེ་ལ་དཔེར་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཁོ་རང་གི་ནང་ལོགས་གི་ད་ཁེངས་ཁེངས་དྲེགས་ཀྱི་ཐོག་ནས་ཨ་ནི་བས་འཛམ་གླིང་ནང་ལོགས་ལ་ཡ་ད་ཤུགས་ཅིག་གི་ཆགས་ཀྱི་རེད་ཟེར་ན་བྱས་ཙང་གནད་དོན་དཔྱད་ཞིབ་པ་མང་པོ་ཞིག་གིས་ག་རེ་བཤད་ཀྱི་ཡོད་རེད་ཟེར་ན་ཞི་ཅིན་ཕིན་གྱིས་འགྲན་བསྡུར་བྱེད་ས་དེ་ཨན་ནིང། མའོ་ཙེ་ཏུང་དང་ཏེང་ཞའོ་ཕིང་གཉིས་ལ་བྱས་པ་རེད། ཏེང་ཞའོ་ཕིང་དང་མའོ་ཙེ་ཏུང་གཉིས་ཀྱིས། རྒྱ་ནག་གི་མངའ་ཐང་འདི་འཛམ་བུ་གླིང་ནང་ལོགས་ལ་ཨ་མི་རི་ཀ་དང་འགྲན་འཛུགས་ཐུབ་ཡག་ཅིག་དང་ཨ་མི་རི་ཀ་དང་མཉམ་པ་ཅིག་བཟོས་ཐུབ་ཡོད་པ་མ་རེད་ད་ཁོ་རང་གིས་མཉམ་པ་བཟོ་གི་ཡིན་ཟེར་ནས་ཨན་ནི་ཞེ་པོ་ཅིག་གསལ་སྟོན་བྱས་ནས་ཡོང་དུས་ད་ལྒང་བུ་འདི་རྡོལ་བ་རེད་ད་འདི་ནམ་ཡང་ཨ་ནི་གནས་སྐབས་རིང་ག་ཚོད་ཆོད་ནས་ད་རྨི་ལམ་དེ་བཏང་མ་དགོས་པ་ཞིག་ཆགས་པ་རེད་ཟེར་ནས་ཞི་ཅིན་ཕིང་ལ་ཤུགས་རྐྱེན་དེ་འདྲ་ཅིག་ཆགས་ཀྱི་ཡོད་རེད་ད། གཉིས་པ་དེ་ལ་ཞི་ཅིན་ཕིང་གིས་དཔལ་འབྱོར་ཐོག་ནས་ད་ལྟ་སྲིད་ཇུས་འདི་གྱད་དཀའ་ངལ་འཕྲད་ཡ་སྲིད་ཇུས་མང་པོ་ཞི་ཅིན་ཕིང་དང་ཐད་ཀར་འབྲེལ་བ་ཡོད་རེད་དཔེར་ན་ཆ་བཞག་ནའང་རྒྱལ་ཁབ་ནང་ལོགས་ལ་འཕྲུལ་ལས་འཛུགས་སྐྲུན་དང་དེ་ཚོར་དོ་དམ་བྱས་པ། ད་དེ་འདྲའི་དཔལ་འབྱོར་གྱི་ལས་དོན་འདི་གྱད་ལ་རང་དབང་ངང་ནས་སྤྱི་ཚོགས་ཀྱི་དགོས་མཁོ་དང་བསྟུན་བྱས་ནས་རང་བཞིན་གྱིས་ལྷན་སྐྱེས་ཀྱི་ཡར་རྒྱས་འགྲོ་བ་འདི་གྱད་ཚང་མ་ཨ་ནི་དམར་ཤོག་ཚོགས་པའི་གི་སྲིད་ཇུས་དང་དེ་ཚོ་ལ་ཡ་ཕར་འབྲེལ་བ་བཟོས་བྱས་ནས་ཁ་ཤས་ཡར་བཏང་ཡ་སོགས་ཁ་ཤས་བཀག་ཡ་སོགས་འདྲ་པོ་བྱས་ཡོང་དུས་ཨ་ནི་དཀའ་ངལ་འདི་གྱད་ཚང་མ་རང་བཞིན་ལྷན་སྐྱེས་ཀྱི་ཐོག་ཡོང་གི་ཡོད་རེད་འདིའི་ཐོག་ནས་གཅིག་བྱ་གི་ཡོད་ད་ཡིན་ནའི་དམར་པོའི་འགོ་ཁྲིད་སྲིད་དབང་གཅིག་སྡུད་ཀྱི་གཞུང་གི་ནང་ལོགས་ལ་རྒྱལ་ཁབ་ཀྱི་དཔལ་འབྱོར་དཀའ་ངལ་འཕྲད་པ་ཡིན་ན་རང་དབང་ཡོང་གི་རེད་པས་མང་ཚོགས་ཀྱི་གྱེན་ལངས་ཡོང་བྱས་ནས་ལྷོད་རུ་འགྲོ་གི་རེད་ཟེར

ད་ཅི་གོང་ལ་ངས་རོབ་ཙམ་ཞུས་པ་ཡིན་དཔེར་ན་ཆ་བཞག་ན་ཨ་མི་རི་ཀའི་སྲིད་འཛིན་བྷའི་ཏིན་བསྐྱར་དུ་འོས་ཤོག་ཐོབ་ཡག་གི་ཆེད་དུ་རྒྱལ་ཁབ་ནང་ལོག་གི་དངོས་ཟོག་གི་རིན་གོང་དེ་གས་ཚང་མ་ཆག་བྱས་ནས་ཨ་ནི་ཁེ་པོ་ཡོང་ཡ་དང་དེ་གས་བཟོ་དགོས་ཀི་ཡོད་རེད་དེའི་ཆེད་དུ་རྒྱ་ནག་ནང་གི་དངོས་ཟོག་གི་རིན་གོང་ཆུང་རུ་འགྲོ་དུས་རྒྱ་རྒྱ་ནག་ཁྲོམ་རྒྱ་ནག་གི་ཁོ་རང་ནང་ལ་བཙོང་ས་མེད་པ་དེ་གས་དངོས་པོ་ཁེ་པོ་དེ་གས་ཚང་མ་རྒྱལ་སྤྱིའི་ཁྲོམ་རའི་ནང་ཡོང་བྱས་ནི་ཨ་མི་རི་ཀའི་ནང་ལོག་ལ་དངོས་ཟོག་རིན་གོང་ཆག་ཡ་དང་དེ་འདྲ་ལ་ཕན་བྱས་ནི་གང་ལྟར་ཨ་མི་རི་ཀའི་རྒྱལ་ཁབ་ཀྱི་དཔལ་འབྱོར་ལ་ཕན་གྱི་ཡོད་རེད་ཟེར་འདི་གཅིག་གསུང་གི་ཡོད་རེད་འདི་གཅིག་གཉིས་པ་དེ་ལ་ཨ་མི་རི་ཀས་ཀྱིས་རྒྱ་ནག་ལ་ཡར་ཕྱི་ཚོང་བྱེད་ཡག་གི་དངོས་པོ་དེ་ཞེ་དྲག་ཡོད་མ་རེད། བྱས་ཙང་བྱེད་དུས་ཨ་མི་རི་ཀ་ལ་དོ་ཕོག་དེ་ཙམ་ཡོང་གི་མ་རེད་ཟེར་གཅིག་གསུང་གི་ཡོད་རེད་ད་ཡིན་ནའི་དཔེ་མཚོན་གཞན་དག་གི་ཐོག་ནས་ཞུས་པ་ཡིན་ན་རྒྱ་ནག་ནང་ལོག་ཁང་ཚོང་འདི་གཅིག་རྒུད་རྡིབ་ཡོང་དུས། གཅིག་འཕེལ་རྒྱས་མེད་པར་རྒུད་རྡིབ་ཡོང་དུས་ད་ལྟ་བར་དུ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་འདི་གའི་ཡོངས་རྫོགས་འདྲ་པོ་ཅིག་འཛུགས་སྐྲུན་ལས་གཞི་ཚད་ལས་བརྒལ་བ་སྤེལ་བས་དེ་ལ་ཨ་ནི་དངོས་པོ་འདི་གའི་ཅིག་ད་དངོས་པོ་མང་པོ་ཅིག་ཡུ་རོབ་ཀྱི་རྒྱལ་ཁབ་རེད་ཇེ་པན་ཉི་ཧོང་རེད་ད་ལྟ་བྷ་ར་ཟིལ་རེད་འདི་གའི་རྒྱལ་ཁབ་འདི་གའི་ནས་དངོས་པོ་འདི་གའི་ཕ་གིར་འགྲོ་རྒྱུག་ཤུགས་ཆེན་པོ་བྱུང་བྱས་ནི་རྒྱལ་ཁབ་དེ་ཚོའི་གི་དཔལ་འབྱོར་ལ་ཁེ་ཕན་ཅིག་བྱུང་ཡོད་རེད་བྱས་ཙང་བྱེད་དུས་ད་དཔེར་ན་བྷ་ར་ཟིལ་ལ་དཔེ་བཀོད་པ་ཡིན་ན་ཨ་ནི་ལྷོ་ཨ་མི་རི་ཀའི་རྒྱལ་ཁབ་བྷ་ར་ཟིལ་གྱིས་ད་རྒྱ་ནག་ལ་ཕྱི་ཚོང་བྱེད་ཡ་ཁང་ཚོང་དང་འབྲེལ་བ་ཡོད་ཀྱོག་གི་ཕྱི་ཚོང་དངོས་པོ་དེ་གས་ཚང་མ་ཉུང་རུ་ཕྱིན་འགྲོ་རྒྱུག་མེད་དུས་བྷ་ར་ཟིལ་གྱི་ཨ་ནི་དཔལ་འབྱོར་དེ་ལ་དོ་ཕོག་ཞིག་ཐེབས་དུས་བྷ་ར་ཟིལ་གྱིས་ཨ་མི་རི་ཀའི་རྩ་ནས་ཉོ་ཡག་གི་དངོས་པོ་དང་དེ་ཚོ་ལ་ཡ་ཚོང་གི་འགྲོ་རྒྱུག་དཀའ་ངལ་འཕྲད་ཀྱི་རེད་ཟེར་བྱས་ནི་ད་ཤུགས་རྐྱེན་ཕྲན་བུ་ཡོད་པ་གཅིག་བྱས་ཡིན་ནའི་ད་ང་ཚོ་འདྲ་པོ་བོད་པ་ཅིག་ཡིན་པའི་གི་མིག་ཤེལ་ཅིག་གོན་པའི་ཐོག་ནས་ད་བལྟས་པ་ཡིན་ན་ཨ་ནི་རྒྱ་ནག་མར་རྒུད་པ་དང་ཅིག་ཉམས་པ་དང་དེ་བྱུང་པ་ཡིན་ན་ཨ་ནི་ཅིག་གི་འཛམ་གླིང་སྤྱི་ལ་ཅིག་གི་ཞི་བདེ་ལྷིང་འཇགས་ཡོང་ཡ་དང་ཨ་ནི་བབ་བརླིང་ཏོག་ཙམ་ཅིག་བརྟན་པ་ཆགས་གི་རེད་བསམ་ཡ་ཅིག་གང་ཡིན་ཟེར་ན་ཁོ་རང་ཁོ་རང་ནང་ལོག་དཔལ་འབྱོར་འདི་ཅིག་གི་སླར་གསོ་བྱེད་དགོས་ཡ་གི་ཆེད་དུ་ད་ཅིག་ཅིག་བྱེད་དགོས་ཀི་ཡོད་རེད་ད་གཡོ་སྒྱུ་ཁྲམ་པ་མང་པོ་བྱེད་ཡ་བྱེད་ཡོང་རེད་བྱས་ཙང་ཁྱད་པར་ཅིག་འདི་ཡོང་གི་རེད་བསམ་གི་འདུག་ཀྱང། ལགས་ལེགས་སོ། ཨ་ནི་ད་ལྟ་དེ་དང་འབྲེལ་བ་བྱས་ན་དཔེ་དེ་ད་རྒྱ་ནག་གཞུང་གི་ངོས་ནས

རྒྱ་ནག་གི་འགོ་ཁྲིད་ཀྱིས་ད་རྒྱ་ནག་ནང་གི་དཔལ་འབྱོར་གནས་སྟངས་འཐོར་ཞིག་འགྲོ་བཞིན་པ་དེ་ད་སླར་གསོ་ཞུ་ཡག་བྱེད་ན་མི་འདུག་ཡར་རྒྱས་བཏང་ཡག་འཕེལ་རྒྱས་བཏང་ཡག་ལ་ཡ། ལས་དོན་ག་རེ་འདྲ་པོ་བྱེད་དགོས་ཀྱི་ཡོད་རེད་ག་རེ་འདྲ་པོ་བྱེད་སྲིད་པ་རེད་ཨ་ནི་དེ་ཚོ་གྲུབ་འབྲས་ག་འདྲ་ཐོན་སྲིད་པ་རེད། ལགས་སོ་གང་ལྟར་ད་དྲི་བ་དེ་ཡག་པོ་ཞེ་པོ་ཅིག་འདུག་གང་ཡིན་ཟེར་ན་ངས་གོང་ལ་ཡང་ཚིག་གཅིག་བེད་སྤྱོད་བཏང་བ་ཡིན་ད་གཡོ་སྒྱུ་ཁྲམ་གསུམ་ལབ་ཡ་དེ་གཅིག་ང་རང་ཁ་ནས་ད་དེ་གཅིག་ཁྲིམས་པོ་གཅིག་མ་ཡོང་བ་འདྲ་ཆགས་སོང་བསམ་ཡ་བྱུང། ཡིན་ནའི་ད་ལྟའི་དྲི་བ་དེ་ལ་ཡང་ཕར་ལན་ཞུ་དུས་ད་རྒྱ་ནག་གིས་སླར་གསོ་བྱེད་ཡག་ལ་ཡ་ག་རེ་བྱེད་ཀྱི་རེད་ཟེར་དུས་ཚིག་ད་ག་རང་འཇགས་རང་འཇགས་ཅིག་སླེབས་ཀྱི་འདུག་གཞི་རྩ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ད་རྒྱ་ནག་གིས་དཔལ་འབྱོར་སླར་གསོ་བྱེད་ཡག་གི་ཆེད་དུ་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་ལ་སོགས་པ་ཁོང་ཚོས་ག་རེ་ཚོད་དཔག་ཐིག་ཡོད་རེད་ཟེར་ན། ད་སྒེར་གྱི་བཟོ་ལས་ཚན་པ་རྒྱ་ནག་རང་གི་སྒེར་གྱི་བཟོ་ལས་ཚན་པ། ལ་ཡང་ཅིག་རྡུང་རྡེག་བཏང་ཡང་ཆོག་རེད་པ་རྡུང་རྡེག་བཏང་ཡག་དང་དེ་ཚོའི་གྲས་ཁག་གིས་ད་སྒེར་གྱི་ཐོག་ནས་གཞུང་ལ་ཡང་ཡིད་ཆེས་ཀྱི་ཐོག་ནས་ད་འཛུགས་སྐྲུན་བྱེད་ཡག་ལ་སོགས་པ། ཨ་ནི་ད་དེ་ཚོར་ཏིག་བརྩི་གི། ང་ཚོས་ཡད་ཡུད་ཏིག་བརྩི་གི་ཡོད་རེད་པ་འཛུགས་སྐྲུན་བྱེད་མཁན་གྱི། ཆེད་ལས་མི་སྣ་ཡིན་ནའི་རེད་བཟོ་ལས་ཚན་པ་ཡིན་ནའི་རེད་འདི་ཚོས་ཡད་ཡུད་ཞེ་དྲག་རྩི་གི་ཡོད་རེད་ག་རེ་ཡད་ཡུད་རྩི་གི་ཟེར་ན་ཡག་པོ་ཅིག་བཟོས་ངས་འདི་དངོས་པོ་འདི་གཅིག་ཁྲོམ་རའི་ནང་ལ་མང་ཅིག་བཙོང་འདི་ཐོག་ནས་ཨ་ནི་ང་ཕྱུག་པོ་ཆགས་ཨ་ནི་ངའི་བཟོ་གྲྭ་འདི་རྒྱལ་ཕྱུག་པོ་ཆགས་མི་མང་འདི་ནང་མ་འཛུགས་བྱེད་མཁན་ཚོས་ཕྱུག་པོ་ཆགས་ཡག་གི་བསམ་བློ་དང་ཀུན་སློང་ཐོག་ནས་བྱེད་ཀྱི་ཡོད་དུས་འདི་ཚོ་འབུར་འཇོམས་བཏང་ནས་རྡུང་ཡོང་དུས་རྡུང་རྡེག་བཏང་ཡོང་དུས་འདི་ཚོས་འདི་ནང་ལ་བྱེད་བྱེད་ནུས་ཀྱི་ཡོད་མ་རེད་ཨ་ནི་འཕྲུལ་ལས་ཕྱིའི། མ་དངུལ་འཛུགས་སྐྲུན་བྱེད་མཁན་མང་པོ་ཚུར་ཐོན་ཐོན་ནས་རྒྱ་ནག་ནང་ཐོན་ཡོང་དགོས་རེད་ད། དེ་ལ་ཡང་མོ་ཊ་དེ་ཁ་ལོ་བསྒྱུར་དགོས་པ་རང་བཞིན་གྱི་ཡང་ཕར་བསྒྱུར་བྱས་ནས་ད་ད་ལྟ། ཡང་ཅིག་གི་ཨ་བུ་ནེ་ཙོའི་གི་གསུང་སྙན་པོ་བཞིན་ད་ཅིག་ག་སྟོན་དགོས་ཟེར་ན་ད་འཛུགས་སྐྲུན་བྱས་ན་འགྲིག་གི་ཡོད་ང་ཚོས་གུ་བཤངས་བྱེད་ཀྱི་ཡིན་ཕྱི་ནས་མ་འཛུགས་བྱས་ན་འགྲིག་གི་ཡོད་ཟེར་ཡིན་ནའི་ཡིད་ཆེས་དེ་ཐུབ་ཀྱི་ཡོད་མ་རེད་པ། ཡིད་ཆེས་དེ་རྒྱ་ནག་མི་དམངས་རང་གི་སོ་སོའི་སྲིད་གཞུང་ཐུབ་ཀྱི་ཡོད་མ་རེད། ཨ་ནི་ཕྱི་ལོགས་ཀྱི་ཐོག་ནས་འཛུགས་སྐྲུན་ཐུབ་ཀྱི་ཡོད་མ་རེད་དེ་གཅིག་ཆ་དེ་ཡོད་རེད། ཨ་ནི་ཕ་ཕྱོགས་དེ་ནས་ད་ལྟ་རྒྱ་ནག་གི་གདོང་འབག་ཅིག་འབག་ཅིག་གོན་བསྡད་ཀྱི་ཡོད་རེད། དེ་སྔ་ཡིན་ན་ཏེང་ཞའོ་ཕིང་ཧུའུ་ཅིན་ཏའོ། ཨ་ནི་ཅང་ཙེ་མིན་ཁོ་རང་ཚོས་ཀྱི་གདོང་པ་ལ་ཡང་འབག་ཅིག་གོན་ནས་འཁྲབ་སྟོན་བྱེད་ཀྱི་ཡོད་རེད་རྒྱལ་སྤྱིའི་སྡིངས་ཆའི་སྒང་ལ། ཨ་ནི་ང་ཚོ་རྒྱ་ནག་འདི་དཔེར་ན་ཆ་བཞག་ན་རྒྱ་ནག་མི་མང་ལ་བཤད་ཡོད་རེད་གཞུང་ལ་བཤད་ཡོད་རེད། རྒྱལ་སྤྱིའི་ཐོག་ལ་རྒྱ་ནག་འདི་འཛུགས་སྐྲུན་བྱེད་ས་ཡིན་པ་གུ་ཡངས་པོ་ཡིན་པ་པད་ཁོང་ནས་ཞི་བདེའི་ངང་ནས་ཡར་རྒྱལ་ཁབ་འཕེལ་རིམ་འགྲོ་གི་ཡོད་པ་དེ་འདྲ་མང་པོ་བཤད་བསྡད་ཡོད་རེད་ཞི་ཅིན་ཕིང་གིས་གདོང་འབག་འདི་ཕར་བཏོན་བྱས་ནས། གདོང་འབག་འདི་ཕར་ཕུད་ནས་ད་རྒྱ་ནག་གི་ངོ་གདོང་ངོ་མ་དེ་ཐོན་ཡོང་དུས་འཛམ་གླིང་རྒྱལ་ཁབ་མང་པོ་ཅིག་འདྲོགས་བྱས་ནས་ད་མཉམ་རོགས་དཔུང་རོགས་བྱས་བྱས་ནས་རྒྱ་ནག་ལ་ཡར་མཐའ་ཕུད་བཏང་གི་འདུག་ཨང་མཐའ་ལ་ཕུད་དམིགས་བསལ་གྱི་འཕྲུལ་ལས་འཛུགས་སྐྲུན་གྱི་ཆེད་དུ་ཆེས་མཐོའི་གི་འཕྲུལ་ལས་འཛུགས་སྐྲུན་གྱི་གོ་སྐབས་དེ་ཚོ་མ་སྤྲད་ཡ་ལ་བཀག་སྡོམ་བྱས་ཡ་དེ་ཚོ་ཐོག་ནས་རྒྱ་ནག་གི་ལམ་ལྷོང་འདི་ག་ག་ཟིན་གྱི་ཡོད་མེད་ཅིག་བཤད་ཐུབ་ཡ་ཅིག་ཁག་པོ་ཆགས་བསྡད་བཞག། བྱས་ཙང། རྒྱ་ནག་གིས་འབད་བརྩོན་འདི་ཅིག་དེ་འདྲ་ཅིག་བྱེད་ཀྱི་རེད་དེ་དེ་ལ་ཡང་ཡིད་ཆེས་ཅིག་ག་འདྲས་ཡོང་གི་ཡོད་མེད་ཐེ་ཚོམ་ཆགས་བསྡད་ཡོད་རེད། ཨ་ནི། ད་ད་ལྟ་དཔེར་ན་དཔལ་འབྱོར་རྒྱ་ནག་རང་གིས་དཔེར་ན་འདི་ཐབས་ཤེས་ཅིག་བྱེད་ཀྱི་འདུག་ཁང་ཚོང་དང་གཅིག་གིས་རྒྱ་ནག་མི་མང་གི་འགྲོ་སོང་ཤུགས་ཆེན་པོ་བཏང་ཡག་གི་ཆེད་དུ་དངུལ་སྐྱེད་ཀྱི་བུ་ལོན་གཅོག་ཆ་བྱེད་ཀྱི་འདུག་ད་བུ་ལོན་ལེན་ཡག་གི་དངུལ་སྐྱེད་དེ་ཚོ་མ་གཅོག་ཆ་བྱེད་ཀྱི་འདུག་ཡིན་ནའི་གཅོག་ཆ་བྱས་པ་ཡིན་པ་ཡིན་ནའི་འདི་སླར་གསོ་ཐུབ་ཡག་དེ་ཁག་པོ་ཞེ་དྲག་ཡིན་པ་ལྟ་བུ་ཅིག་དཔལ་འབྱོར་དཔྱད་ཞིབ་པ་རྩོད་ཀྱི་འདུག་གཅིག་གིས་གཟིགས་སྟངས་དེ་དེ་འདྲ་བྱེད་བསྡད་ཀྱི་འདུག་ད་དཔེ་མཚོན་གཞན་དག་གི་ཐོག་ནས་ཤོད་པ་ཡིན་ན་དཔེར་ན་ཆ་བཞག་ན། ད་ལྟ། གཟིགས་མཁན་རྣམ་པ་ཚོའི་ནང་ལོགས་ལ་དབྱིན་ཇིའི་ཐོག་ལ་ལྟ་ཀློག་གནང་མཁན་དེ་འདྲས་ཡོད་པ་ཡིན་ན་དེ་ཅིག་ལྟ་ཀློག་གནང་ན་དཔེ་ཡག་པོ་ཡོང་ས་རེད། འདི Adam Posen Posen Adam Posen ཞུ་མཁན་གྱི་དཔྱད་ཞིབ་པ་ཅིག་ཡོད་རེད་ཁོ་རང་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་ད་ཅིག་ཆེ་བསྟོད་མི་སྣ་ཡོངས་རྫོགས་ཀྱིས་ཁོ་རང་གི་དཔྱད་ཞིབ་ཐོག་ལ་ཐུགས་སྣང་ཞེ་དྲག་གནང་གི་རེད་ཁོ་རང་གིས་ད་རེས་ཉེ་ཆར Foreign Affairs ནང་ལོགས་དཔྱད་རྩོམ་ཅིག་ནང་ག་རེ་སྤེལ་ཡོད་རེད་ཟེར་ན End China's Economic Miracle The End of China's Economic Miracles བྲིས་ཡོད། ད་རྒྱ་ནག་གིས་ད་ལྟ་བར་དུ་དཔལ་འབྱོར་འཕེལ་རྒྱས་འགྲོ་བཞིན་པའི་གི་དཔེ་དེབ་གཟི་བརྗིད་ཆེན་པོ་འདི་ད་ག་བ་རེད། བྱས་ནས་བཀོད་ཡོད། དེའི་དཔེ་མཚོན་དེ་ག་པར་བཀོད་ཡོད་ཟེར་ན། ཁོ་རང་གི་དཔེ་མཚོན་འདི Long Covid རེད། བྱས་ནས་བཀོད་ཡོད། ད Long Covid ཞུ་དུས་དེ་ལ་འགྲེལ་བཤད་རོབ་ཙམ་ཞུས་པ་ཡིན་ན། ཀོ་བིད་ཀྱི་ན་ཚ་འདི་བྱུང་ནས་ནད་ཡམས་ཕོག་མཁན་མང་པོ་ཅིག་འདས་གྲོངས་ཕྱིན་ཡོད་རེད་ནད་ཡམས་ཕོག་མཁན་མང་པོ་ཅིག་ལམ་སང་དྲག་སྐྱེད་ཕྱིན་ཡོད་རེད་ཡིན་ནའི། མི་མི་མང་མང་པོ་ཅིག་མ་མཁྱེན་ཡ་ཅིག་ག་རེ་ཡོད་ཟེར་ན་ཀོ་བིད་ཀྱི་ན་ཚ་ཕོག་ནས་ཨ་ནི་ཤི་ཡས་མ་ཤི་ལངས་ཡས་མ་ཐུབ་དེ་འདྲའི་བྱས་ནས་ནད་པ་ཆགས་འགྱོགས་ད་ཁྱོན་ནས་དྲག་སྐྱེད་མེད་པའི་ནད་པ་ཆགས་འགྱོགས་ཡུན་རིང་པོ་མང་པོ་ཅིག་ལྷག་བསྡད་ཡོད་རེད་འོ་ན་རྒྱ་མི་གི་དཔལ་འབྱོར་གྱི་གནས་སྟངས་དེ་དེ་འདྲ་བོ་ཅིག་རེད་བྱས་ནས་བཀོད་ཡོད་རེད་བྱས་ཙང་འདི་ད་ཞི་ཅིན་ཕིན་གྱིས་ནད་པ་ཡུན་རིང་པོ